ལྷ་སའི་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ། མགོན་པོ་སྐྱིད་ལགས་ཀྱིས་ལག་ཏུ་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་འདྲ་པར་ཞིག་བཟུང་སྟེ། རྒྱ་ནག་གཞུང་གིས་དྲང་བདེན་མིན་པའི་སྒོ་ནས་བོད་རིགས་ཚོང་བ་རྡོ་རྗེ་བཀྲ་ཤིས་ལགས་བཙོན་འོག་ཏུ་བཅུག་པ་དེར་བསྐྱར་དུ་ཁྲིམས་བཤེར་ཐེངས་ཤིག་བྱེད་དགོས་པའི་རེ་འདུན་བཏོན་ཏེ། ཞི་བའི་ལས་འགུལ་སྤེལ་ཡོད་པའི་སྐོར་ལ་མིང་དངོས་སུ་བརྗོད་འདོད་མེད་མཁན་གྱིས།

བཀའ་གསར་ཞིག་བཅས་དགོས་མོད་བཀའ་ལ་གདོང་ཐུག་སྟེ་བཀའ་བདེན་པ་དེ་ཀྱང་རེད། དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་ཟླ་འདིའི་ཕྱི་ཚེས་ཉི་ཤུ་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་མགོན་པོ་སྐྱིད་ལགས་ཀྱིས་རང་གི་སྤུན་ཚོང་བ་རྡོ་རྗེ་བཀྲ་ཤིས་ལགས་སུ་རྒྱ་ནག་གིས་དྲང་བདེན་མིན་པའི་སྒོ་ནས་ཁྲིམས་ཐག་བཅད་པ་དེར་བསྐྱར་དུ་ཁྲིམས་བཤེར་ཞིག་བྱེད་དགོས་པའི་རེ་འདུན་བཏོན་ཏེ། ཞི་བའི་ངང་ལས་འགུལ་སྤེལ་བ་རེད་ལ། དེ་ཡང་གཙོ་བོར་རྒྱ་ནག་གི་ཁྲིམས་དང་མཐུན་པའི་སྒོ་ནས། རྡོ་རྗེ་བཀྲ་ཤིས་ལགས་ཀྱི་གནད་དོན་སྐོར་ལ་བསྐྱར་ཞིབ་ཤིག་བྱས་ཏེ་དྲང་བདེན་དང་ཡོངས་གྲགས་ཀྱི་སྒོ་ནས་གནད་དོན་ཐག་གཅོད་བྱེད་རོགས། གསལ་བཤད་དང་ཡོངས་གྲགས་གང་ཡང་མེད་པའི་སྒོ་ནས་འདི་ལྟར་ཁྲིམས་ཐག་ནན་མོ་བཅད་པ་དེར་ཅིས་ཀྱང་ངོས་ལེན་བྱེད་དཀའ་བས། ཡང་ཡང་རྒྱ་ནག་གཞུང་ལ་ཞི་བའི་རེ་འབོད་ཀྱི་ལས་འགུལ་སྤེལ་བ་རེད་ཅེས་དང།

དཔལ་ལོ་གཅིག་ལ་གོ་ནས་བྱུང་བ། དེ་ཡི་ཆུང་མ་སྟག་གཞུང་རྡོ་ཁའི་ལྷ་སྟོང་མོ་ལྷས། ཡང་ཁོང་གིས་མུ་མཐུད་དུ་བརྗོད་དོན་ནང་གཞི་རྩའི་ཆ་ནས། ཉེ་སྔོན་མགོན་པོ་སྐྱིད་བཟའ་ཟླ་གཉིས་ཀ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་བཀག་ཉར་བྱས་རྗེས་གློད་གྲོལ་བཏང་བ་ནས་བཟུང་ད་རག་བར་དུ་ལས་འགུལ་མཚམས་ཆད་ཡོད་པ་མ་རེད་ལ། ཡིན་ན་ཡང་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་ཉལ་ནས་ལས་འགུལ་སྤེལ་བ་ཁ་སང་ཐེངས་དང་པོ་དེ་རེད། ཁོང་གཉིས་ཀྱིས་ལས་འགུལ་སྤེལ་བའི་སྐབས་སུ་རྒྱ་ནག་གི་ཉེན་རྟོག་དམག་མིས་གཅར་རྡུང་འདྲ་ཅི་ཡང་བྱས་མེད་པ་དང། ཡིན་ན་ཡང་རྒྱ་ནག་གི་དམག་མི་ཚོས་དམག་ཆས་མ་གྱོན་པར་སྤྱིར་བཏང་གི་ལྭ་བ་གྱོན་ཏེ། ལས་འགུལ་སྤེལ་སར་ཡོང་ནས་ལྟ་རྟོག་བྱས་ནས་བསྡད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་བོད་ཕྱི་ལོགས་སུ་གནས་ཚུལ་དང་འབྲེལ་བའི་སྐོར་ལ། བརྙན་ཐུང་དུམ་བུ་ཞིག་འབྱོར་ཡོད་པའི་ནང་དུ། མགོན་པོ་སྐྱིད་ལགས་ཀྱིས་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་འདྲ་པར་ཞིག་བཟུང་ནས་རྒྱ་ནག་གི་ཁྲིམས་ཁང་མདུན་ཉལ་ཏེ། རེ་འབོད་ཀྱི་ཞི་བའི་ལས་འགུལ་སྤེལ་བཞིན་པ་སོགས་གསལ་བོར་ཐེབས་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།